ད་ནངས་ངའི་རྒྱུད་ལ་ག་གེ་ཡང་མ་རེད་ཟེར་སོ་ཟེར། ང་ལ་ག་གེ་ཡོད་ད་ག་རེ་སོགས་རེད། ཅི་དང། མི་ཞིག་ཡ་རེད་ལ་མིའི་ནང་ནས་ད་མི་འདིའི་ནང་ནས། དལ་འབྱོར་ཆོས་དེ་བཅོ་བརྒྱད་རེད་བ་ཅག་ལ་ལྡན་པའི་ཁུལ་དུ་རེད་བ། དེ་འདྲ་ཅི་བདེན་ཡོད་དེ་ཡིན་ན་ཡང་བསམ་བློའི་ནང་ལ་བསམ་བློའི་ནང་ལ། དཔེར་ན། ཆོས་པའི་གཟུགས་བརྙན་ཙམ་ཞིག་རེད་མ་གཏོགས་ནི། ཆོས་དེ་ཡས་རྩ་ནས་མི་འདུག་ཟེར་བྱས་ཙང། དེ་འདྲ་ཡིན་དུས་ད། ང་ལ་བས་དེ་ག་རེ་ཁྱེད་རང་སྐྱབས་བཅོལ་ནང་ནས། ཤི་ནས། དེ་ནི་ཡ་ད་ག་ཚོད་རེད་ཡོན་ཏན་ཡག་རིགས་གང་ཡིན་པ་དེ།

སེམས་ཉམས་ལ་གཏད་དོ་གུ་ཡོག་ཐེབས་ཆེན་རེད་དུ་མ་ཙོག་ཙོག་བྱས་བསྡད་པ་ལ་ཡར་ལངས་ན་གུང་ཐང་འདི་རྣམས་ཡར་ལངས་ནས་ཞུས་གསུངས་བྱ་ཞབས་ཁོག་ཐུག་བྱས་ནས་ནི། དུས་དྲན་བྱས་ན་སྐྲ་ཁོག་ཐང་མ་ཨ་ནི་གང་བྱས་ཕྱག་དེ་གཅིག་གསུམ་བྱས་ཡར་ཞུགས་ལ་ཕྱག་གསུམ་བྱས་ཨ་ནི་མ་ད་ཡིན་པའི་ཕྱག་དྲུག་ཡོང་སྐོར་བ་ད་གོ་དུས་དྲན་འཁོར་ཡིན་ན་མེད་ན་དེ་འདྲ་འདི་འདྲ་བྱས་ན་ད་གང་བྱས་དགེ་བ་ཆུང་ཆུང་ཆུང་ཆུང་ཡིན་ན་ཡང་ད་ང་ཚོས་གཅིག་ཡོང་རོགས། ད་དགེ་བ་དེ་གང་དེ་འདྲ་གང་ཕན་ཐོགས་གལ་མ་རེད་བསམ་བསམ་དུ་བྱས་ནས་སྣང་ཆུང་བྱས་རྩ་ནས་མ་བྱེད་གསུངས་བཞག་རེད། དགེ་བ་ཆུང་ཆུང་གཅིག་ཡིན་ན་ཁོ་བསྒྲུབ་ན་ཉི་མ་གཅིག་བསྒྲུབ་གཉིས་བསྒྲུབ་ན་ཉི་མ་བཅུ་བྱས་དུས་སུ་དགུ། གང་བྱེད་ཚུར་སྡོམ་ཡོང་དུས་དགེ་ཚོགས་ཆེན་པོ་ཆགས་པ་རེད། སྡིག་པ་ལའང་དེ་ག་རང་གསུངས་ཤག་རེད། སྡིག་པ་ཆུང་ཆུང་ཡིན་ན་ཨ་ད་འདིས་སྐྱོན་བྱེད་མ་རེད་གང་སྐྱོན་ཡོང་མ་རེད་བསམས་ཤིང་ཆུང་ཆུང་ཆེན་དེ་རྩ་ནས་བྱེད་རྒྱུ་མ་རེད་འཛེམ་དགོས་རེད་གསུངས་འདུག་ཁོ་དེ་འདྲ་དག་ཆུང་ཆུང་ཆུང་ཆུང་ཅིག་མེད་དུ་མེད་ནས་ཉི་མ་བཅུ་ཐག་དེ་འདྲ་ཐག་མ་བཅོད་བྱས་སོང་ན་ཆེས་ཐག་ཆོད་ཆགས་པ་རེད། བྱས་ཙང་ཁོ་ཉིན་མོར་གཅིག་པོ་གཅིག་ཀྱང་གསུངས་ཤག་ཤག་ད་ང་ཚོ་ཡོང་རེད་དགེ་བ་ཆུང་ཆུང་བསྒྲུབ་ཡས་ལ་ཞེ་དྲག་རང་དོ་སྣང་རྩ་ནས་ཡོད་མ་རེད་རྩ་ནས་ཡོད་མ་རེད། ཨཱ་ནི་སྡིག་པ་ཆུང་ཆུང་ཡིན་ན་དཔེ་སྣང་མེད་རང་གཏང་ཤག་གཏང་རེད་བ། སྡིག་པ་མི་དགེ་བ་སྡིག་པ་ཟེར་དུས་ད་གནས་སྐབས་འགྲོ་གཅིག་སྡིག་པ་མི་དགེ་བ་དུ་མང་པོ་དག་ཡོད།